མི་རབས་རྗེས་མ་ཚོ་ལ་གནོད་འཚེ་བཟོ་བཞིན་ཡོད་པར་སྐྱོན་བརྗོད་ཀྱི་གཏམ་བཤད་དེ་མི་སེམས་འགུལ་བ་ཞིག་ཆགས་ཡོད་པ་རེད། འཛམ་གླིང་ལ་ཤུགས་རྐྱེན་ཐེབས་པའི་བུ་མོ་ལོ་ཆུང་དེ་ཡང་སྙིང་སུ་ཡིན་མིན་དང་ཁོང་གི་ཁོར་ཡུག་སྲུང་སྐྱོབ་ཀྱི་ཆེད་དུ་ལས་འགུལ་སྤེལ་དགོས་པའི་རྒྱུ་མཚན་དང་འཛམ་གླིང་གི་སྣེ་གསུམ་པ་བོད་ཀྱི་མཐོ་སྒང་གི་ཁོར་ཡུག་ལ་གཏོར་བཤིག་ཤུགས་ཆེ་འགྲོ་བཞིན་པའི་གནས་སྟངས་ལ་འཛམ་གླིང་གི་དོ་སྣང་ཡོང་ཆེད་མིག་དཔེ་འོས་པ་ཞིག་ཡིན་མིན་སོགས་ཀྱི་ཐད་ལ་དེ་རིང་གི་ལེ་ཚན་དེའི་ནང་ངའི་ལས་རོགས་དཔའ་མོ་མཁའ་འགྲོ་ལགས་ལྷན་དུ་བགྲོ་གླེང་ཁག་ཞུ་གི་ཡིན།

ལགས་རེད་པ་སངས་ལགས་ད་ལྟ Greta Thunberg ཞུ་མཁན་བུ་མོ་འདི་ད་ཡུ་རོབ་ཀྱི་ཡུལ་གྲུ Sweden ནས་ཡིན་པ་ཅིག་དང་མོ་རང་ཉིད་ཉིས་སྟོང་གསུམ་ལོའི་སྤྱི་ཟླ་དང་པོའི་ནང་སྐྱེས་པ་ཅིག་རེད་ཤག་པཱ་ལགས་ཀྱི་མཚན་ལ Svante Thunberg ཟེར་གྱི་འདུག་ཨ་མ་ལགས་འདི Malena Ernman ཅེས་ཞུ་གི་འདུག་ད་བུ་མོ་འདི་མོ་རང་ཆུང་དུས་ནས་ཅིག་ཁོར་ཡུག་ལ་ཡང་དོ་སྣང་ཡོད་མཁན་ཅིག་ཆགས་ཨ་ནི་ད་འདི་ནས་ད་རྒྱལ་སྤྱིའི་ཐོག་ལ་ཡང་མོ་རང་སྐད་གྲགས་ཡོང་ཡས་འདི་ཨ་ནི་ཅིག་ད་སྔ་ལོ་ཟེར་དགོས་རེད་པ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་བརྒྱད་པའི་ནང་ལ་ཡང་མོ་རང་གིས་ད་སོ་སོའི་ལུང་པ་དང་ད་སུའི་ཌེན་གྱི་གཞུང་ནས་ཡང་ཅིག་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་འདི་སེལ་ཐོག་ལ་ཡང་གཞུང་གི་ངོས་ནས་དོ་ཁུར་ཆེ་ཙམ་ཅིག་གནང་དགོས་ཀྱི་འདུག་ཨ་ནི་འདི་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ལ་ཡང་ལས་དོན་འཆར་གཞི་འདི་འདྲས་སྤེལ་དགོས་ཀྱི་འདུག་ཟེར་བྱས་དེ་འདྲས་འབོད་སྐུལ་ཞུ་ཡའི་ཆེད་དུ་མོ་རང་སློབ་གྲྭར་མ་ཕྱིན་བྱས་ཨ་ནི་ཨེ་གང་ཟེར་ད་གྲོས་ཚོགས་ཀྱི་ཚོགས་ཁང་ཕྱི་ལོགས་ལ་ཡར་བསྡད་བྱས་ཨ་ནི་ངོ་རྒོལ་གྱི་ལས་འགུལ་དེ་འདྲ་སྤེལ་བ་དང་དེ་དུས་མོ་རང་གིས་ད་འབོད་ཚིག་འཁྱེར་ཡའི་དེ་ལ་ཡར་གཅིག་ད་ང་སློབ་གྲྭ་ལ་ཡར་འགྲོ་མཚམས་བཞག་བྱས་ཨ་ནི་གནམ་གཤིས་ཀྱི་དོན་དག་ལ་ཡར་ངོ་རྒོལ་བྱེད་ཀྱི་ཡོད་ཟེར་གནམ་གཤིས་ཟེར་ནས་གང་ལྟར་ཁོར་ཡུག་སྲུང་སྐྱོབ་དོན་དག་ལ་ཡར་ངོ་རྒོལ་བྱེད་ཀྱི་ཡོད་ཟེར་བྱས་དེ་འདྲས་ཀྱི་འབོད་ཚིག་འཁྱེར་བྱས་གང་ལྟར་ངོ་རྒོལ་བྱས་དེ་འདྲས་བྱས་ཙང་ད་དེ་ལ་ཡར་ད་མོ་རང་དུས་འདི་ཙམ་ནས་ད་ལོ་བཅོ་ལྔ་རེད་འདུག་ཨང་ད་ནི་འདི་བྱེད་དུས་སོང་ཙང་མང་པོས་དོ་སྣང་ཆེན་པོ་བྱུང་བ་དང་དེ་དུས་ད་ཉི་མ་དང་པོ་དེ་མོ་རང་གཅིག་པོ་རེད་ཤག་དེ་ནས་ཉི་མ་གཉིས་པ་དེ་ལ་ཡ་ཨ་ནི་རྒྱབ་སྐྱོར་བྱེད་མཁན་གཅིག་སླེབས་དེ་ནས་གསུམ་སླེབས་བཞི་སླེབས་ད་མཐའ་མ་དེ་ལ་ཞུ་དགོས་འདུག་པ་ཨ་ནི་ད་སུའི་ཌེན་རྒྱལ་ནང་ལ་ཡ་མི་སྟོང་ཕྲག་མང་པོས་མོ་རང་ཡ་རྒྱབ་སྐྱོར་གྱི་མཉམ་ཞུགས་བྱས་བྱས་དེ་འདྲའི་ལས་འགུལ་ཅིག་ཆགས་པ་དང་ཨ་དེ་ནས་རིམ་པས་ད་རྒྱལ་སྤྱིའི་ཁྱོན་ནས་ཡ་མི་ས་ཡ་མང་པོས་ཨ་ནི་རྒྱབ་སྐྱོར་གྱི་ལས་འགུལ་ཅིག་ཆགས་བྱས། འདི་འདྲས་བྱས་བྱས་ཆགས་པ་ཅིག་རེད་ཤག་ད་དེ་ནས་ད་མོ་རང་གི་ལས་འགུལ་འདི་གི་ཅིག་ད་འཛམ་གླིང་རྒྱལ་ཁབ་སྤྱི་དང་ལྷག་པར་དུ་ད་གཞོན་སྐྱེས་ཚོ་ལ་ཡང་ཞེ་པོ་ཅིག་གི་ཤུགས་རྐྱེན་ཆེན་པོ་དང་སེམས་འགུལ་ཆེན་པོ་འདི་འདྲས་ཐེབས་པ་ཅིག་རེད་ཤག་འདི་འདྲས་ལ་བརྟེན་ནས་ད་འདི་ནས་བཟུང་བྱས་ད་གང་ལྟར་མོ་རང་གི་ཅིག་ད་འཛམ་གླིང་རྒྱལ་ཁབ་མང་པོ་ཅིག་ལ་ཡར་ཕར་ཕྱིན་བྱས་ཨ་ནི་རྒྱལ་ཁབ་མང་པོའི་དབུ་ཁྲིད་དང་སྲིད་འཛིན་སྲིད་བློན་མང་པོ་དང་མཇལ་འཕྲད་གནང་ཤག་ད་ག་ནང་བཞིན་པོབ་ཧྥི་རན་སིས་ཡེ་ཤུ་བླ་ཆེན་དང་མཇལ་འཕྲད་གནང་ཡོད་རེད་ཨ་ནི། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་ཆེན་མོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མོ་རང་ཡང་རྒྱབ་སྐྱོར་གྱི་གསུང་འཕྲིན་དེ་འདྲའི་གནང་བ་དེ་འདྲའི་བྱུང་ཡོད་རེད་ཨ་ནི་ད་ག་ནང་བཞིན་ད་རྒྱལ་ཁབ་མང་པོའི་གྲོས་ཚོགས་ནང་ཡང་མོ་རང་གཏམ་བཤད་བྱས་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ནང་ཡང་གཏམ་བཤད་བྱས་ཨ་ནི་འདི་འདྲའི་སོང་ཙང་ད་གང་ཟེར་ད་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ལ་ཡང་ཞེ་པོ་ཅིག་ཤུགས་རྐྱེན་ཆེན་པོ་གཅིག་བུ་མོ་ཆུང་ཆུང་དེ་གི་བཏང་ཐུབ་པ་བྱུང་ཙང་མོ་རང་ཡང་ད་ལྟ་བར་དུ་ཡིན་ནའང་གཅིག་ད་གཅིག་ཆེ་བསྟོད་ཀྱི་གཟེངས་རྟགས་འདི་འདྲའི་མང་པོ་ཞེ་ཅིག།

རེད་པད་མ་ལགས་ངོ་སྤྲོད་གནང་བ་ནང་བཞིན་ད་ཁོ་རང་ཟླ་ཉིན་ལས་འགུལ་འགོ་ཚུགས་དུས་ཙམ་པ་ད་ལོ་བཅོ་ལྔ་བྱེད་ཀྱི་ཡོད་རེད་པ་དེ་འདྲས་ལོ་ཆུང་ཆུང་གཅིག་གིས་འཛམ་གླིང་ལ་ཡག་ཤུགས་རྐྱེན་ཐེབས་ཡག་གི་ཁོར་ཡུག་སྲུང་སྐྱོབ་ཐོག་ལ་ཡག་ལས་འགུལ་སྤེལ་དགོས་ཡག་དེ་མོ་རང་རྒྱབ་ལྗོངས་གནས་ཚུལ་བལྟས་པ་ཡིན་ན། དང་པོ་ཐོག་མར་ལས་འགུལ་སྤེལ་དགོས་ཡག་དེ་རྒྱུ་མཚན་ག་རེ་མོ་རང་ད་སོ་སོའི་གི་ནང་མིའི་རྐྱེན་བྱས་པ་ཡིན་ན་ག་རེ་བྱས་རྒྱུ་མཚན་ག་རེའི་ཐོག་ནས་ལས་འགུལ་སྤེལ་དགོས་ཆགས་ཀྱི་ཡོད།
ལགས་འོང་ད་དེ་གནས་ཚུལ་ཐོན་ཡག་ནང་བྱས་པ་ཡིན་ན་ཅིག་ད་མོ་རང་ལོ་ཕལ་ཆེར་བཅུ་བཅུ་གཅིག་འདི་འདྲ་ཞིག་མིན་འགྲོ་གཞི་རིམ་སློབ་གྲྭ་ཡོད་དུས་ཙ་ནས་ཐེངས་གཅིག་དགེ་རྒན་གྱིས་ད་ཁོར་ཡུག་ཐོག་ལ་ཡང་སློབ་ཁྲིད་འདི་འདྲ་ཅིག་གནང་འདུག་ག་སློབ་ཁྲིད་བྱེད་དུས་ཙ་ནས་ད་གང་ལྟར་ང་ཚོའི་ཁོར་ཡུག་སྦགས་བཙོག་ཕྱིན་པར་བརྟེན་ནས་ད་ཁོར་ཡུག་ལ་ཡང་གནོད་རྐྱེན་ཕྱིན་པ་དང་ཨ་ནི་གནམ་གཤིས་ལ་ཡང་འགྱུར་ལྡོག་ཕྱིན་བྱས་ད་དཔེར་ན་གངས་རི་དང་འཁྱགས་རོམ་ཡོད་ས་གནས་ནང་གི་དཔེར་ན་དོམ་དཀར་པོ་དེ་ཚོའི་གྲས་དེ་གཅིག་འཚོ་མ་ཐུབ་པ་དང་དེ་ཚོ་ལྟོགས་ཤི་ཐེབས་ཀྱི་ཡོད་པ་དང་ད་ག་ནང་བཞིན་ད་གནམ་གཤིས་ལ་ཡང་འགྱུར་ལྡོག་ཞེ་པོ་ཅིག་ས་ཆུ་མེ་རླུང་གང་ག་འཁྲུག་ཙང་འཛམ་གླིང་ནང་ཡ་མི་ས་ཡ་མང་པོ་ལ་ཡ་གཅིག་གནོད་སྐྱོན་གོད་ཆག་ཕོག་གི་ཡོད་པ་འདི་འདྲའི་གནས་ཚུལ་འདི་འདྲས་ཅིག་བཤད་དེ་ཡོད་དེ་ཅིག་གོ་དུས་ཨ་ནི། འདི་བུ་མོ་འདི་སེམས་ཡ་ཞེ་པོ་ཅིག་གི་ག་ཟེར་རེད་ད་ཟུག་པོ་ཚོར་ཡས་ཅིག་བྱུང་བྱས་དེ་ནས་བཟུང་སྟེ་བུ་མོ་འདི་ཁོར་ཡུག་ཐོག་ལ་མི་ཤི་བསམ་བློ་བཏང་མ་ཐུབ་མཁན་ཅིག་ཆགས་ཨ་ནི་འདིའི་ཐོག་ལ་སེམས་ཁྲལ་ཞེ་པོ་བྱས་དེ་འདྲས་བྱས་ནི་དཔེར་དེ་ན་ནི།

ཨ་ནི་འདི་རྦད་དེ་དེ་ག་རང་སྒང་ལ་ཡ་ཞེ་པོ་ཅིག་གིས་དོ་སྣང་བྱེད་མཁན་དང་འདི་མཐའ་སྐྱེལ་མཁན་ཅིག་འདི་འདྲ་ཆགས་ཡས་ཀྱི་ད་འདི་མི་ཞིག་གཞན་པ་གི་བསམ་བློ་འཁོར་ཡས་མེད་པ་འདི་འདྲ་གི་ཅིག་ན་ཚ་དེ་གི་སྐོར་འཁྲུལ་བྱས་ཅིག་ཤུགས་རྐྱེན་འདི་འདྲ་ཅིག་ཡོད་པ་འདྲ་བྱས་ཙང་ཅིག་བྱས་ན་མོ་རང་འདི་འདྲ་གི་ད་འདི་གི་ཅིག་ཤུགས་རྐྱེན་ཐེབས་པ་རེད་བྱས་ད་འདི་འདྲ་ཡིན་པ་འདྲ་འདི་འདྲ་སོང་ཙང་ད་ཕ་མ་གཉིས་ཀས་ཨ་ནི་མོ་རང་ཡ་ད་ག་ཟེར་རེད་བུ་མོ་འདི་གསོ་ཡས་ཀྱི་དོན་དག་ལ་ཡ་ཨ་ནི་གཅིག་མོ་རང་དགའ་བོ་ཡོང་བའི་དོན་དག་ལ་ཡང་ད་ཁོར་ཡུག་ལ་ཕན་པའི་སོ་སོའི་རྒྱུན་གཏན་འཚོ་བ་སྐྱེལ་དུས་ཙ་ནས་འཚོ་བའི་ནང་ལ་ཡང་གཅིག་འགྱུར་བ་ག་རེ་གཏོང་དགོས་ཀྱི་ཡོད་དེ་འདྲ་བསམ་བློ་བཏང་བྱས་ཏེ་ཤ་ཟ་ཡས་ཉུང་དུ་བཏང་བ་དང་ཨ་ནི་ཨ་ག་ཟེར་རེད་གཅིག་ད་ནམ་རྒྱུན་གློག་གི་ཚབ་ལ་བེད་སྤྱོད་བཏང་ཡས་དེ་ཉི་འོད་ཀྱི་ཤུགས་ལ་བརྟེན་བྱས་བེད་སྤྱོད་བཏང་ཡས་དེ་འདྲའི་དང་ཨ་ནི་ཚལ་ཞིང་སོ་སོས་བཏབ་ཡས་དང་ཨ་ནི་རིམ་པས་ཨ་ནི་གཅིག་གནམ་གྲུའི་ནང་ལ་འགྲོ་ཡས་དེ་ཚོ་མཚམས་བཞག་དེ་འདྲས་ཀྱི་ཕ་མ་གཉིས་ཀྱིས་ཐབས་ཤེས་བྱས། འདི་འདྲས་ཅིག་བྱས་ཨ་ནི་འདི་ནས་ཨ་ནི་མོ་རང་ཡར་སོས་འདི་ནས་ཨ་ནི་མོ་རང་གིས་ད་སོ་སོ་རང་གིས་ད་ཁོར་ཡུག་སྲུང་སྐྱོབ་དོན་དག་ལ་ཡ་ལས་འགུལ་སྤེལ་ཡས་འདི་གི་འགོ་བརྩམས་པ་དང་འདི་འདྲས་ཅིག་རེད་བཞག་ན།
ལགས་སོ་ད་བུ་མོ Thunberg ཁོ་རང་གིས་ད་ཁོར་ཡུག་སྲུང་སྐྱོབ་མི་སྣ་ཚོས་འཛམ་གླིང་ས་གོ་ལའི་གནམ་གཤིས་ཀྱི་ཚ་དྲོད་རྒྱས་པ་དང་མ་འོངས་པའི་མི་རབས་ཚོ་ལ་གནོད་འཚེ་ཅན་ཞིག་ལ་འགྱུར་གྱི་རེད་ཟེར་བློ་འཚབ་ཆེན་པོ་བྱས་ཞུ་སྐུལ་བྱེད་ཀྱི་ཡོད་པ་ཡིན་ནའི་ད་འཛམ་གླིང་གི་གཞུང་འཛིན་མཁན་སྲིད་དོན་མི་སྣ་ཚོས་སྣང་མེད་ཁོ་ན་བྱས་པ་མ་གཏོགས། ཁོར་ཡུག་ཐོག་ལ་དོ་སྣང་ཤུགས་ཆེན་པོ་རྩ་བ་ནས་བྱེད་ཀྱི་མི་འདུག་ཅེས་དམིགས་ཡུལ་དེ་འདྲས་བསམས་བྱས་ད་ཁོ་རང་གིས་སུའི་ཌན་གྱི་གྲོས་ཚོགས་ཀྱི་མདུན་ལ་ཡང་གཟའ་འཁོར་རེར་འཛིན་གྲྭ་མཚམས་བཞག་བྱས་ངོ་རྒོལ་དེ་ནས་འགོ་བཙུགས་བྱས་ད་ལྟ་པད་མ་ལགས་གོང་ལ་ངོ་སྤྲོད་གནང་བ་ནང་བཞིན་རེད་ག་ལེར་ག་ལེར་འཛམ་བུ་གླིང་ཐོག་ལ་ཡང་ད་ཤུགས་རྐྱེན་དང་དོ་སྣང་ཅིག་ཆགས་པ་རེད་ད་དོ་སྣང་ཆེ་ཤོས་དེ་ནེའུ་ཡོག་ནང་ལ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་དེ་འཚོགས་པའི་སྐབས་སུ་ཡང

སྤུ་གུའི་སེམས་ཡ་ལྷད་སྐྱོན་མེད་ཟེར་སྐོར་བ་ཅིག་དངོས་གནས་རང་སོ་སོ་རང་གིས་ད་ག་སོག་རེ་ཅིག་དཔེར་ཏེ་ག་རེ་བསམ་པ་འདི་ཅིག་མཁས་བུ་གཉིས་པོ་འདི་འདྲའི་མེན་པ་ཅིག་ག་རེ་ཡིན་པ་འདི་ཡིན་པ་མེན་པ་མེན་པ་ཁ་ཐུག་བཤད་མཁན་འདི་འདྲས་ཅིག་མོ་རང་གཤིས་ཀ་འདི་འདི་འདྲས་ཅིག་རེད་ཤག་བྱས་ཙང་མོ་རང་གིས་ད་ང་སྤུ་གུ་ཅིག་རེད་ང་ང་རང་ཕ་གིར་སློབ་གྲྭར་ཕྱིན་སློབ་སྦྱོང་བྱེད་ཡའི་དུས་ཚོད་རེད་དེ་ང་འདིར་མ་ཡོང་ཀ་མེད་ཐུག་ཡས་འདི་ཁྱེད་ཚོ་རྒན་པ་ཚོ་གིས་ད་ལྟ་བར་དུ་ང་ཚོ་ཡ་ད་ཅིག་ང་ཚོས་འདི་འདྲས་འདི་འདྲས་བྱེད་ཀྱི་ཡིན་ཁས་ལེན་མང་པོ་ཅིག་བྱས་ཁས་ལེན་འདི་གས་འདི་ཁྱོན་ནས་སོར་གནས་མ་བྱེད་པ་བྱས་འཛམ་གླིང་འདི་ཆགས་འཇིག་གི་གནས་ལ་གྱར་པའི་འདི་འདྲས་ཀྱི་གནས་སྟངས་ཅིག་ཆགས་ཡོད་རེད། ཁྱེད་རང་ཚོ་ད་ལྟ་དེའི་ངར་དེ་ང་ཚོ་མ་འོངས་པའི་མི་རབས་ང་ཚོ་སོ་སོ་དང་ང་ཚོའི་སྤུ་གུ་སྤུ་གུ་དེ་ཚོ་འདི་གའི་འདི་མྱོང་དགོས་ཀྱི་ཡོད་རེད་བྱས་ཙང་ང་ཚོས་འདི་ཨ་ནི་ཁྱེད་རང་ཚོར་ནམ་ཡང་བྱེད་བཅུག་གི་མེད་ཨ་ནི་ད་ད་ནས་བཟུང་བྱས་ད་འཛམ་གླིང་གི་མི་ཚང་མ་གཉིད་སད་པ་རེད་གཞོན་སྐྱེས་ཚོ་ལྷག་པར་དུ་ད་ཁོང་ཚོས་ཁྱེད་རང་ཚོའི་བྱེད་སྟངས་འདི་གའི་འདི་མགོ་ཚོད་ནས་ཁོང་ཚོ་ཡར་ལངས་ཡོང་གི་ཡོད་རེད་འདི་འགྱུར་བ་འདི་ཁྱེད་རང་ཚོས་འདོད་ནའི་རེད་མ་འདོད་ནའི་རེད་འགྱུར་བ་འདི་འགྲོ་གི་རེད་ཟེར་བྱས

ཁ་སོག་པའི་གཞན་པ་ཚོ་ལ་ཡང་ང་ཚོ་ནས་མ་བཟོ་ན་ཅིག་ད་སྐུལ་སློང་བྱེད་ཐུབ་པ་དང་ནུས་པ་ཐོན་པའི་སྐུལ་སློང་བྱེད་ཐུབ་པ་དེ་ལ་ཡང་ངས་ཨ་ནི་རྗེས་སུ་ཡི་རང་དང་བསྔགས་བརྗོད་ཡོད། ཨ་ནི ༸གོང་ས་མཆོག་སྐུ་ཉིད་ནས་ཅིག་དུས་རྒྱུན་དུ་ནས་ད་ཁོར་ཡུག་ཐོག་ལ་ཡང་ཁོར་ཡུག་སྲུང་སྐྱོབ་ཐོག་ལ་ཡང་ཐུགས་ཁུར་བཞེས་མཁན་དེ་འདྲའི་ཅིག་ཡིན་བྱས་ཙང། དེའི་ཐོག་ནས་ད་ཁྱེད་རང་གིས་དེ་འདྲའི་གིས་ད་ག་སོག་ར་ལས་འགུལ་ཅིག་སྤེལ་བྱས་རྒྱལ་སྤྱིའི་ཐོག་ལ་ཡང་ཅིག་ཤུགས་རྐྱེན་བཏང་ཐུབ་ཡས་དང་ཐུགས་ཁུ་ད་ལྟ་ང་ཚོར་འཕྲད་པའི་ཁོར་ཡུག་གི་དཀའ་ངལ་འདི་གའི་འདི་སེལ་ཡག་ཐོག་ལ་ཡང་ཁྱེད་རང་ནུས་པ་ཐོན་པའི་འབད་བརྩོན་འདི་འདྲས་ཅིག་བྱས་པ་དེ་ལ་ངས་རྗེས་སུ་ཡི་རང་དང་རྒྱབ་སྐྱོར་དང་འདི་འདྲས་ཡོད་ཟེར་བྱས་འོང་འདི་འདྲས་བཀའ་གནང་འདུག་ལགས།
ལགས་སོ་ལྷག་པར་དུ་སྐུ་མདུན་གྱིས་བུ་མོ་ཐན་བྷག་གི་གནང་ཕྱོགས་དེ་ཚོས་འཛམ་བུ་གླིང་ལ་ཡག་ད་ད་ལྟའི་ཁོར་ཡུག་གི་གནས་སྟངས་འདི་ཛ་དྲག་པོ་ཅིག་ཡོད་པ་ལ་ཡང་ད་མིག་སྒོ་ཕྱེ་བ་ལྟ་བུ་ཞིག་མིག་གི་སྒོ་ཕྱེ་བ་ཞིག་ད་མགོ་ཁྲིད་ཚོས་ཀྱི་དོ་སྣང་གནང་དགོས་ཡག་གི་གནས་སྟངས་ཅིག་ཆགས་པ་ལ་ཡང་འགྲེལ་བཤད་གནང་སོང་ང་གོང་ས་མཆོག་ནས་བཀའ་གནང་བ་ནང་བཞིན་རེད་ད་བུ་མོ་ཐན་བྷག་གིས་ད་བུ་མོ་ལོ་ཆུང་ཆུང་ཅིག་གིས་མགོ་ཁྲིད་བྱས་ལས་འགུལ་བརྩམས་ཡོང་བ་དང་ལྷག་པར་དུ་ད་སོ་སོའི་ཉམས་མྱོང་ཐོག་ནས་ཁོར་ཡུག་ལ་ཡང་དོ་སྣང་མ་བྱས་པ་ཡིན་ན་མི་རབས་རྗེས་མ་ལ་ཡང་དཀའ་ངལ་འཕྲད་ཀྱི་རེད་ཅེས་ཀྱི་ད་ཚིག་དྲག་པོ་དེ་འདྲས་ཀྱིས་འབོད་སྐུལ་ཞུ་དུས་ཙམ་པ་འཛམ་བུ་གླིང་ཐོག་ལ་ཡག་ད་གཞོན་སྐྱེས་མང་པོ་ཅིག་ལ་སེམས་ཤུགས་སྤར་བྱས། ངོ་རྒོལ་ལས་འགུལ་མང་པོ་ཅིག་ནང་ལ་བརྒྱ་ཕྲག་སྟོང་ཕྲག་ཁྲི་ཕྲག་མང་པོ་མཉམ་ཞུགས་བྱས་པ་དེ་འདྲས་བྱུང་སོང་བམ་ལགས་ཀྱི་འདི་ཚོའི་ཐོག་ལ་ཡིན་ན་ཡང་དོ་སྣང་ཅིག་གནང་ཡོད་ཀྱི་རེད། ལགས་རེད་རེད་ལགས་འོང་ད་ངས་བྱས་ན་ཟླ་གསུམ་པ་ཡིན་གྱི་རེད་ཕལ་ཆེར་དེ་འདྲས་ཅིག་ནང་ལ་ཁོ་རང་གིས་ལས་འགུལ་ཅིག་སྤེལ་དེའི་ནང་ལ་ཡག་ད་རྒྱལ་སྤྱིའི་ཁྱོན་ནས་མི་ས་ཡ་གཅིག་ཅིག་དེ་འདྲས་ཅིག་མཉམ་ཞུགས་བྱས་ཡོད་པ་འདྲ་ད་དེ་ནས་ཁ་ཚིག་སྤྱི་ཟླ་དགུ་པའི་ནང་ལ་ཡག་ད་ད་ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཁོར་ཡུག་གི་ཚོགས་འདུ་འདི་མ་འཚོགས་པའི་ཉི་མ་ཕལ་ཆེར་གསུམ་ཅིག་གི་གོང་ལ་དེའི་ཁོར་ཡུག་ཚོགས་འདུ་དེ་ཚེས་པ་ཉི་ཤུ་གསུམ་ཉིན་ག་འཚོགས་པ་རེད་སྤྱི་ཟླ་དགུ་པའི་ཨ་ནི་མོ་རང་གི་ལས་འགུལ་དེ་སྤྱི་ཟླ་དགུ་པའི་ཚེས་པ་ཉི་ཤུ་ཐམ་པའི་ཉིན་ག་ཁོ་རང་རང་ནིའུ་ཡོག་ལ་ཡོང་བྱས་ཨ་ནི་མགོ་ཁྲིད་བྱས་ལས་འགུལ་སྤེལ་སོང་ང་དེའི་ནང་ལ་ཡ་ད་དེ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་ཨ་མི་རི་ཀ་ཁྱོན་ཡོངས་ཀྱི་ནང་ལ་ཡ་སློབ་ཕྲུག་ཕལ་པའི་གཞོན་སྐྱེས་སྟོང་ཕྲག་མང་པོ་ཅིག་དེ་ནས་ད་སློབ་གྲྭ་མ་ཕྱིན་བྱས་གཟའ་པ་སངས་གཅིག་ལ་ཡ་ཨ་ནི་ཁོར་ཡུག་དོན་དག་ལ་ཡ་ལས་འགུལ་སྤེལ་བ་རེད་ད་ག་ནང་བཞིན་འཛམ་གླིང་ས་ཕྱོགས་ག་ས་ག་ནས་ད་ག་རང་ད་ག་ནང་བཞིན་ད་རྒྱ་གར་རེད་ཨ་ཧྥི་རི་ཀ་དེ་ག་ས་ག་ནས་སྤེལ་བྱས་གང་ལྟར་དེ་ནས་ད་མོ་རང་གིས་འགོ་ཁྲིད་པའི་གི་སློབ་གྲྭ་མཚམས་བཞག་བྱས་ཁོར་ཡུག་དོན་དག་ལ་ཡ་ངོ་རྒོལ་གྱི་ལས་འགུལ་ཟེར་ཡས་འདི་ནང་ལ་ཡ་མི་ས་ཡ་བཞི་ཅིག་གི་མཉམ་ཞུགས་བྱས་ཤག་བྱས་རྗེས་འདི་འདྲས་བྱུང་སོང། ནོ།
ལྷག་པར་དུ་དེ་དུས་ད། འཛམ་བུ་གླིང་སྤྱི་ལ་ཡ། གཞོན་སྐྱེས་ཚོའི་འཛིན་གྲྭ་མཚམས་བཞག་བྱས་ངོ་རྒོལ་ལས་འགུལ་སྤེལ་བའི་སྐབས་སུ་ད། བཞུགས་སྒར་རྡ་རམ་ས་ལ་ཡི་ནང་ལ་སློབ་གྲྭ་ཁག། མཚམས་བཞག་བྱས་ངོ་རྒོལ་ལས་འགུལ་སྤེལ་བའི་གནས་ཚུལ་འདི་འདྲས་བྱུང་སོང། ད་དེའི་ཐོག་ནས་ཡང་ང་ཚོས།

ཁོར་ཡུག་ཐོག་ལ་སྲུང་སྐྱོབ་ཀྱི་ལས་འགུལ་ནང་ལ་ཡ་ད་མཉམ་ཞུགས་ཇེ་མང་དུ་འགྲོ་བ་ཡིན་ན་ཕན་ཐོགས་ཅིག་ཡོང་གི་རེད་གསུངས་པ་འདུག་པདྨ་ལགས་ཐུགས་རྗེ་གནང་དེ་རིང་ང་ཚོའི་ལས་རིམ་འདི་ནང་མཉམ་ཞུགས་གནང། ལོ་ལིས་པ་སངས་ལགས་ཐུགས་རྗེ་གནང།